ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཀྲོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། འདས་པའི་ཉིན་འགའ་ཞིག་རིང་ཨ་མི་རི་ཀའི་ནོར་སྲིད་ཀྱི་དྲུང་ཆེ་ལྕམ་ཡཱེ་ལེན་རྒྱ་ནག་ལ་འཚམས་འདྲིར་ཕེབས་ཏེ་སྲིད་བློན་ལི་ཆང་སོགས་དང་ཆུ་ཚོད་མང་པོའི་གྲོས་མོལ་གནང་ཡོད་པ་རེད། ད་རེས་ཀྱི་འཚམས་འདྲི་དེ་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་ལ་ཤུགས་རྐྱེན་ག་འདྲ་ཞིག་ཐེབས་སྲིད་མིན་སྐོར་ལ་ཡང་དེང་སྐབས་ལྟ་ཚུལ་འདྲ་མིན་སྣ་ཚོགས་བཤད་འདུག་པས་ད་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང་གནད་དོན་དེ་ཚོའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ། ཡོད་པ་ཡིན། ད་ཨ་མི་རི་ཀའི་ནོར་སྲིད་ཀྱི་དྲུང་ཆེ་ལྕམ་ཡེ་ལེན་འདས་པའི་ཉིན་མོ་བཞི་ཙམ་ནང་ལོགས་ཡང་རྒྱ་ནག་ལ་འཚམས་འདྲི་གནང་བ་རེད། འཚམས་འདྲི་གནང་བ་དེ་བརྒྱུད་བྱས་ཡང་ད་ད་རིང་ཁ་སང་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་དེ་སྡུག་རུ་འགྲོ་གི་ཡོད་ཙང་འབྲེལ་བ་དེ་ལ་ཡང་ཤུགས་རྐྱེན་ག་འདྲ་ཞིག་ཐེབས་ཀྱི་ཡོད་མེད་ཐོག་ལ་ཡང་ལྟ་ཚུལ་སྣ་མིན་སྣ་ཚོགས་ཤིག་འདུག་གནས་ཚུལ་གལ་ཆེན་པོ་ཞེ་པོ་ཅིག་རེད། ད་ཡིན་ན་ལེ་ལེ་གནས་ཚུལ་དེ་ཚོའི་ཐོག་ལ་ཡང་གསར་འགྱུར་བརྒྱུད་ལམ་ཐོག་ལ་ཡང་ག་རེ་འཁོད་ཡོད་མེད་ཀྱི་བརྗོད་གཞི་དེ་ངོ་སྤྲོད་མ་ཞུས་གོང་ལ་ཡང་ད་རིང་གི་འཚམས་འདྲི་འདི་དང་འབྲེལ་བ་ཡོད་པའི་གསར་འགྱུར་འགའ་ཤས་ཅིག་ལ་ཡང་ངས་ངོ་སྤྲོད་དང་བྱས་བྱས་ཨ་ནི་འགྲེལ་བཤད་གཅིག་གཉིས་ཞུས་ན་བསམ་བྱུང། ག་རེ་ཟེར་ན་ད་རིང་གི་འཚམས་འདྲི་འདི་མ་གནང་གོང་ནས་ཡིན་ནའི་རེད་གནང་པའི་སྐབས་དེ་ཡིན་ནའི་རེད། རྒྱ་ནག་གསར་འགྱུར་བརྒྱུད་ལམ་ཡིན་ནའི་རེད་སྤྱི་ཚོགས་དྲ་ལམ་སྒང་ལ་ཡང་ད་འགྲེལ་བཤད་རྒྱག་སྟངས་དེ་མང་པོ་ཞེ་པོ་ཅིག་རྒྱག་གི་འདུག་དེ་ཚོའི་ཐོག་ལ་ཡང་ངས་ཚོད་དཔག་བྱས་ན་ད་ང་ཚོའི་ལས་རིམ་བོད་ནང་ལོགས་ལ་ཡང་བརྙན་འཕྲིན་གསན་མཁན་གྱིས་གསན་གྱི་ཡོད་པ་ཡིན་ན་ཕལ་ཆེར་མང་པོ་ཅིག་གསན་ཡོད་ཀྱི་རེད་བསམ་འདུག་བྱས་ཙང་འདི་ལ་ཡང་འགྲེལ་བཤད་རེ་ཐེབས་བྱུང་ན་བསམ་བསམ་རེ་བྱེད། དང་པོ་དེ་ཁ་སང་ལྕམ་ཡེ་ལེན། རྒྱ་ནག་ལ་མ་ཐེགས་གོང་ལ་ཡང་རྒྱ་ནག་གི་གསར་འགྱུར་བརྒྱུད་ལམ་དང་སྤྱི་ཚོགས་དྲ་ལམ་ཐོག་ལས་མང་པོ་ཅིག་གིས་ཟེར་ཡག་བྱས་པ་ཡིན་ན། ད་རིང་ལྕམ་ཡེ་ལེན་ནོར་སྲིད་ཀྱི་དྲུང་ཆེའི་ངོས་ནས་རྒྱ་ནག་ལ་ཕེབས་ཡག་གི་དམིགས་ཡུལ་གཙོ་བོ་དེ་ད་ད་རིང་ཁ་སང་ཨ་མི་རི་ཀའི་གཞུང་གིས་བུ་ལོན་ཆེན་པོ་ཞེ་པོ་ཅིག་གཡར་དགོས་ཀྱི་ཡོད་རེད། བུ་ལོན་ཆེན་པོ་ཞེ་པོ་ཅིག་གཡར་དགོས་ཀྱི་ཡོད་ཙང་ད་བུ་ལོན་ཉོ་མཁན་དགོས་ཀྱི་ཡོད་རེད་པ། བུ་ལོན་གྱི་བུན་འཛིན་དེ་ཉོ་ཡག་རྒྱ་ནག་ལ་ཡང་ཉོ་རོགས་བྱེད་ཟེར་བྱས་བྱས་ད་ཧ་ལམ་ཞོགས་སུ་འདིར་ཐེན་ཁ་ཡོང་པ་རེད་ཟེར་བྱས་བྱས་འདི་འདྲའི་དྲིལ་བསྒྲགས་མང་པོ་ཞེ་པོ་ཅིག་བྱས་སོང།

ཟ་འཛམ་བུ་གླིང་ནང་ལོགས་བུ་ལོན་ཁྲོམ་རའི་སྒང་ལ་ད་བུན་འཛིན་བཙོང་མཁན་ད་རྒྱལ་ཁབ་དང་གཞུང་དང་དེ་ཚོ་མང་པོ་ཞེ་པོ་ཅིག་ཡོད་རེད་པ་དེ་ཚོའི་ནང་ནས་གཅིག་སྤུས་དག་ཤོས་དང་བློས་འཁེལ་ཤོས་དེ་བརྩི་གི་ཡོད་རེད་ཁོ་རིན་ཐང་ཆེ་ཤོས་དེ་འདི་སོང་ཙང་གཅིག་ཨ་མི་རི་ཀའི་གཞུང་གིས་བུ་ལོན་བཙོང་བྱ་མགྱོགས་ཀྱི་བུན་འཛིན་དེ་ཉོ་མཁན་མ་རག་པའི་དཀའ་ངལ་འཕྲད་བྱས་ཨ་ནི་རྒྱ་ནག་ལ་ཉོ་རོགས་ཟེར་ཡ་ལག་པ་སྒྲོག་དགོས་ཡག་ཟེར་འདི་ད་རྦད་དེ་རྫུན་མ་རེད། དེ་མ་ཟད་ཡང་ད་རིང་ད་ཕ་གིར་ཡང་ལྕམ་ཡེ་ལེན་རྒྱ་ནག་ལ་ཕེབས་པའི་རྗེས་རྒྱ་ནག་གི་གཞུང་དང་དཔོན་རིགས་ཚོ་དང་གྲོས་མོལ་བྱས་པའི་འདི་གནས་ཚུལ་འདི་ད་རྒྱ་ནག་གཞུང་འབྲེལ་གསར་འགྱུར་ཁང་ལ་མང་པོ་ཐོན་སོང་ཕྱི་ལོགས་ལ་ད་དེ་བས་ཤོད་མི་དགོས་རེད་མང་པོ་ཐོན་སོང་ཨ་དེ་ཚོར་མ་ཕྱི་མིས་བལྟ་ཡག་བྱས་ཟེར་ན་ད། བརྗོད་གཞི་འདིའི་སྐོར་ལ་ཡང། རྒྱ་ནག་གིས་ཨ་མི་རི་ཀའི་གཞུང་གི་བུ་ལོན་ཉོ་ཡའི་སྐོར་ལ་ཡང་ནི་གྲོས་གཞི་འདིའི་སྐོར་ལ་ཡང་ད་བཀའ་མོལ་ཚིག་གཅིག་བྱུང་མི་འདུག་ཨ་དེ་འདྲ་སོང་ཙང་ད་གསར་འགྱུར་འདི་ད་དངོས་གནས་ལ་ཡང་རྫུན་མ་རྫུན་རྐྱང་ཡིན་པ་གཏན་འཁེལ་བཞག། ཨ་འདི་ག་འདྲའི་ཚོད་དཔག་ག་རེ་འདུག་ཟེར་ན་ད་རྒྱ་ནག་གཞུང་གི་ད་རིང་གི་གནས་ཚུལ་གཅིག་པོ་མ་རེད་དེ་སྔོན་ལ་ཟླ་བ་དྲུག་པའི་ནང་ལོགས་ལ་ཡར་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཕེབས་པའི་སྐབས་ཡིན་ནའི་རེད་ད་རིང་ཡིན་ནའི་རེད་གཉིས་ཆར་ལ་ཡར་ཨ་མི་རི་ཀས་ཚུར་རྒྱ་ནག་ལ་ཡར་འབོད་སྐུལ་ཞུས་བྱས་ད་ཨ་མི་རི་ཀ་འུ་ཐུག་བྱས་ཨ་མི་རི་ཀའི་དཔལ་འབྱོར་ཡིན་ནའི་རེད་ཆབ་སྲིད་ཡིན་ནའི་རེད་འདི་ལ་ཡར་རྒྱ་ནག་དགོས་ཀྱི་ཡོད་པ་སོང་ཙང་རྒྱ་ནག་ཚུར་ཞུ་འབོད་བྱས་བྱས་ཨ་རྒྱ་ནག་གཞུང་གི་འདོད་པ་ཡོད་ལ་མེད་ལ་ལ་ཡར་ཨ་ནི་ཕེབས་རུ་བཅུག་པ་རེད་ཟེར་ཅིག་འདི་འདྲས་ཀྱི་སྐད་ཆའི་གདངས་ཟེར་ནའི་རེད་དྲིལ་བསྒྲགས་ཡིན་ནའི་རེད་དེ་འདྲས་མང་པོ་ཞིག་བྱེད་ཀྱི་འདུག་ཨང། ད་དེ་ཚོ་དངོས་གནས་བྱས་ན་ད་རྦད་དེ་བདེན་པ་མིན་པ་གཏན་འཁེལ་བ་རེད་བསམ་གྱི་འདུག་ད་ག་རང་རེད་ཨ་མི་རི་ཀའི་གཞུང་གི་ངོས་ནས་རྒྱ་ནག་ལ་ཡར་མཐོ་རིམ་གྱི་དཔོན་རིགས་བཏང་བྱས་ད་ལོ་མང་པོ་ཅིག་ཕེབས་ཐུབ་ཡོད་མ་རེད་མ་ཐུབ་པའི་རྗེས་ལ་ཡིན་ན་ད་རིང་ཁ་སང་བཏང་བྱས་ཡིན་ན་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་དེ་ཕྲན་བུ་རྒྱུན་དུ་རུ་བཏང་ཡག་གི་འདོད་པ་ཡོད་པ་དེ་དེ་བརྗོད་མི་དགོས་པ་རེད། ད་རིང་ཕེབས་ཡག་དེ་ཚོའི་དམིགས་ཡུལ་སྐོར་ད་ག་ཡིན་ཟེར་གྱི་ཨ་མི་རི་ཀའི་གཞུང་གིས་གསུང་གི་འདུག་ག་ད་དེ་ཡིན་ན་ཨ་མི་རི་ཀའི་གཞུང་གཅིག་པོ་མ་ཡིན་པར་རྒྱ་ནག་གཞུང་གིས་དེ་བས་ཡིན་ན་འདི་འདོད་པ་ཆེན་པོ་ཞིག་བྱས་ཡོད་རེད་རྒྱ་ནག་ལ་ཡང་ཨ་མི་རི་ཀ་ནས་དགོས་ཡག་འདི་ཡིན་ན་ཨ་མི་རི་ཀར་རྒྱ་ནག་ནས་དགོས་ཡག་ལས་ཞེ་དྲག་ཆེ་ཡོད་རེད་འདི་འབྲེལ་བ་འདི་ཡར་རྒྱས་བཏང་ཡག་གི་འདོད་པ་འདི་ཡིན་ན་ཨ་མི་རི་ཀ་གཅིག་པོ་མ་ཡིན་པར་རྒྱ་ནག་དེ་བས་ཆེ་ཡོད་ཀྱི་རེད་བྱས་ཙང་སྐབས་དེ་གཅིག་གིས་གཅིག་ལ་ཡ་ཨ་ཞུ་འཐེན་བྱས་ཡོང་གི་ཡིན་ཟེར་ལབ་བྱས་ཡོང་ཤ་མགྱོགས་ཀྱི་འདི་གནས་ཚུལ་རྩ་བ་ཉིད་ནས་ཡིན་གྱི་མ་རེད་དེ་ཡིན་ན་རྒྱལ་ཁབ་གཉིས་ཆར་ལོགས་ཀྱི་འབྲེལ་བ་འདི་ལས་ཕྲན་བུ་གཅིག་རྒྱུན་དུ་བཏང་ཡག་གི་རེ་བ་བཅངས་བྱས་ཡིན་ན་ད་རིང་གི་འཚམས་འདྲི་དེ་ཚོ་བྱུང་བ་ཡིན་པ་ཕལ་ཆེར་གཏན་འཁེལ་བ་རེད་བསམ་བསམ་ཞིག་འདུག་ཨ་དེ་ནས་གཞན་པ་ཅིག་ག་རེ་འདུག་ཟེར་ན་ད་ད་རིང་ལྕམ་ཡེ་ལན་ཕ་གིར་ཡ་རྒྱ་ནག་ཐད་པའི་སྐབས་དེ་རྒྱ་ནག་གི་སྲིད་བློན་ལི་ཆང་ཐུག་དུས་ཡིན་ནའི་རེད་ཡང་སྲིད་བློན་གཞོན་པ་ཧ་ལི་ཧྥང་ཐུག་དུས་ཡིན་ནའི་རེད་ལྕམ་ཡེ་ལན་གྱིས་ཅིག་མགོ་དུད་རེ་ཞུས་ཅིག་གུས་གུས་ཞུམ་ཞུམ་ཞིག་གནང་གི་འདུག་ག་ད་དེ་ལ་ཡ་རྒྱ་ནག་ནང་ལོགས་ད་བར་གསར་འགྱུར་བརྒྱུད་ལམ་ཁག་ལ་ཞེ་པོ་ཅིག་ཧ་ལམ་རྒྱ་ནག་ལ་ཡ་ཞེ་པོ་ཅིག་སྤེལ་ལད་འཁྲབ་ཀྱི་ཡོད་པའི་བཟོ་འདྲ་ཅིག་དེ་ག་ནང་བཞིན་ཨ་མི་རི་ཀའི་ནང་ལོགས་ལ་དེ་མཐོང་ཚུལ་བྱུང་མཁན་མང་པོ་བྱུང་སོང་དེ་ཚོའི་གསར་འགྱུར་འདི་མང་པོ་ཞིག་ཐོན་བྱས་ད་གལ་ཏེ་ཆེན་པོ་ག་ཡང་མ་རེད་དེ་ལས་ཡིན་ན་ལས་གཅིག་འདི་རེད་བསམ་པ་འདུག་ངས་བྱས་ན་རྒྱུན་དུ་ཁོ་རང་ལྕམ་ཡེ་ལིན་སྐོར་ལ་ཡང་དོ་སྣང་གནང་མཁན་ཡིན་ན་ཕལ་ཆེར་མཁྱེན་གྱི་རེད། ལྕམ་ཡེ་ལིན་ཟེར་མཁན་འདི་ཁོ་རང་རང་གཤིས་ཀྱི་འཇམ་པོ་མི་ལ་གུས་ཞབས་ཆེན་པོ་དེ་འདྲས་ཅིག་གི་མི་རེད་ཤག་དེ་གིན་ལྷག་པར་དུ་ཅིག་ཨེ་ཤི་ཡ་ལ་ཐད་དུས་ངས་ཚོད་དཔག་བྱས་ན་ད་ད་ཉི་ཧོང་དང་ཀོ་རི་ཡ་དང་འདྲ་བ་ག་པར་ཐད་ནའི་མི་ལ་མགོ་དུད་རེ་ཞུས་ཅིག་བྱས་ཤིག་འདུག་ག་དེ་འདྲས་རེ་ཅིག་གིས་ག་འདྲ་བསམ་བློ་བྱས་བྱས་ཅིག་རྒྱ་ནག་ལ་སྤེལ་ལད་འཁྲབ་པའི་ཆེད་དུ་འདི་མ་རེད་དེ་ཁོ་རང་གི་མི་གཤིས་ཀྱི་དང་འདྲ་དུ་རེད་བསམ་གྱི་འདུག་ད་ཡིན་ན་ལས་དེ་འདྲས་གནང་སྟངས་འདི་མཇུག་མ་གཟབ་གཟབ་བྱེད་དགོས་འདུག་མི་འདུག་ཟེར་དེ་ལས

ལྕམ་ཡེ་ལིན་ཕ་གིར་ཐད་བྱས་ལས་ཀའི་དོན་དག་ཅིག་ག་ཚོད་ཞིག་གྲུབ་ཡོད་རེད། འདིའི་སྐོར་ལ་ཡ་ད་གསར་འགྱུར་བརྒྱུད་ལམ་ཐོག་ལ་བཤད་ཚུལ་སྣ་མིན་སྣ་ཚོགས་མང་པོ་ཞིག་འདུག་ངས་དེ་དཔེར་ན་ཆ་བཞག་ན་འདི་ནི་ནིའུ་ཡོག་ཁྲཱིམས་སའི་གསར་ཤོག་འབྱོར་པ། གསར་ཤོག་འདི་ཡིས་ཁ་སང་ད་ལྕམ་ཡེ་ལིན་རྒྱ་ནག་ལ་ཕེབས་པའི་རྗེས་ཀྱི་མཇུག་སྡོམ་གྱི་བཟོ་འདྲ་ཅིག་ཁོ་ཚོས་དོན་དག་གསུམ་གྱི་ཐོག་ནས་གནས་ཚུལ་ད་དོན་དྲན་ནས་མི་འདུག་ཁོས་དོན་སྙིང་རེ་བཞིན་ལྡན་པ་ཅིག་བྱུང་བཞག་ཅེས་བཤད། དང་པོ་དེ་ག་རེ་རེད་ཟེར་ན། ན་ནིང་ལོར་ཡང་རྒྱ་ནག་དམར་ཤོག་གི་ཚོགས་འདུ་འཚོགས་ཨང་ད་ལོའི་རྒྱ་ནག་གི་རྒྱལ་ཡོངས་མི་མང་འཐུས་མི་ཚོགས་ཆེན་འཚོགས་པའི་རྗེས་ལ་ཡིན་ན་ད་རིང་ཁ་སང་རྒྱ་ནག་ནང་ལོགས་ཀྱི་དཔལ་འབྱོར་འཛིན་སྐྱོང་གི་འགོ་ཁྲིད་ལི་ཆང་ཡིན་ནའི་རེད་ཧ་ལི་ཧྥང་ཡིན་ནའི་རེད་རྒྱ་ནག་དབུས་དངུལ་ཁང་གི་འགོ་ཁྲིད་ཡིན་ནའི་རེད་དེ་ཚང་མ་ལོགས་གསར་པ་ཆགས་བསྡད་ཡོད་རེད། བྱས་ཙང་གི་ད་ཨ་མི་རི་ཀའི་དཔོན་རིགས་ལྷག་པར་དུ་ནོར་སྲིད་དང་དེ་ཚོའི་ཐོག་ལ་ཡང་ལས་ཀ་གནང་མཁན་དེ་ཚོ་སྔས་མ་རྙིང་པ་དེ་ཚོ་ད་མང་པོ་ཞིག་ཐུག་གནང་ཡོད་ཀྱི་རེད་དེ་ལས་ད་རིང་གསར་པ་དེ་གྲས་ཅིག་ཐུག་ཡོད་མ་རེད་བྱས་ཙང་ད་རིང་ཕ་གིར་ཐད་ཡག་གི་དོན་དག་གལ་ཆེ་ཤོས་གཅིག་གྲུབ་ཡག་དགའ་ཐོག་སོང་ན་ལི་ཆང་དང་ཧའོ་ལི་ཧྥུང་དང་འདི་ག་ཚང་མ་ལ་ཡིན་ན་ལྕམ་ཡེ་ལེན་གྱིས་ཐུག་བྱས་ད་མི་སྒེར་སྒེར་གྱི་འབྲེལ་བ་བྱས་དེ་ཡིན་ན་གལ་ཆེན་པོ་རེད་འདི་ཡིན་ན་ད་དོན་འབྲས་བཟོ་རེད་ཅིག་གི་ངོ་ཤེས་ཡག་དེ་ཡིན་ན་གལ་ཆེན་པོ་ཆགས་ཅིག་ད་རིང་གི་དམིགས་ཡུལ་ཆུང་ས་ནས་བལྟས་པའི་འདི་འདྲ་ཞིག་འདུག་ཨ་འདི་ག་འདི་དེར་གིས་ད་རྒྱ་ནག་གི་དཔལ་འབྱོར་དཀའ་ངལ་མང་པོ་ཞེ་པོ་འཕྲད་བསྡད་ཡོད་རེད་དཔལ་འབྱོར་ལ་དཀའ་ངལ་མང་པོ་འཕྲད་ཡོད་པ་དེ་ཚོ་ཕྱི་ནས་ལྟ་དུས་ཙམ་བ་ད་ཞེ་པོ་མཐོང་གི་རེད་དེ་ལ་ཡིན་ནའང་དངོས་སུ་ཕ་གིར་ཕྱིན་རྗེས་དཔལ་འབྱོར་འཛིན་སྐྱོང་བྱེད་མཁན་གྱི་དཔོན་རིགས་ཚོ་དང་ཐད་ཀར་བཀའ་མོལ་གནང་རྗེས་རྒྱ་ནག་གི་དཔལ་འབྱོར་གནས་སྟངས་ག་འདྲ་ཡོད་མེད་དེ་ཤེས་རྟོགས་བྱས་ཏེ་ཡིན་ན་ཞེ་དྲག་གལ་ཆེན་པོ་རེད། ག་རེ་ཟེར་ན་ད་རྒྱ་ནག་ཛམ་བུ་གླིང་ནང་དཔལ་འབྱོར་ཨང་གཉིས་པ་དེའི་ངོས་ནས། རྒྱ་ནག་དཔལ་འབྱོར་ཉམས་རྒུད་ཕྱིན་པ་ཡིན་ན་ཛམ་བུ་གླིང་ཁྱོན་ཡོངས་ལ་ཡང་ཤུགས་རྐྱེན་ཐེབས་ཀྱི་ཡོད་ཙང་ཨ་མི་རི་ཀའི་གཞུང་གིས་སེམས་ཁྲལ་ཞེ་དྲག་ཡོད་ས་རེད། བྱས་ཙང་དེ་ཚོ་ཤེས་རྟོགས་བྱེད་ཡག་ལ་ད་རིང་གི་རིང་ན་ཕན་ཐོགས་ཆེན་པོ་བྱུང་ཡོད་རེད། ད་ལྟའི་ཡིན་ན། ཁོང་ཚོའི་ག་ཚོད་རེད་དོན་འབྲས་སོགས་རེད་ཟིག། ད་འགོ་ཚུགས་བཞག། གཉིས་པ་དེ་ཡིན་ན། ད་ལྕམ་ཡེ་ལེན་ངས་དེང་ཞུས་པ་ལྟར་ཁོ་རང་ཞེ་དྲག་གི་མི་འཇམ་པོ་རེད་བཀའ་མོལ་གནང་ན་དོ་དོ་ཞེ་དྲག་གི་གཤིས་འཇམ་པོ་རེད་དེ་འདྲ་སོང་ཙང་ཨ་མི་རི་ཀ་དང་རྒྱ་ནག་བར་དོ་ལ་ད་འདས་པའི་ལོ་ཁ་ཤས་ནང་ལོགས་ལ་ཡང་འབྲེལ་བ་སྡུག་རུ་སྡུག་རུ་དངོས་ཡོད་ཀྱི་འབྲེལ་བ་སྡུག་རུ་ཕྱིན་པ་གཅིག་པོ་མ་ཡིན་པ་གཅིག་སྐད་ཆའི་བཤད་ཕྱོགས་ཐོག་ལ་ཡང་ཚིག་བེད་སྤྱོད་གཏོང་སྟངས་ཐོག་ལ་ཡང་ད་རྩུབ་རྩུབ་རྩུབ་རྩུབ་རྩུབ་མང་པོ་བྱས་སོང་ཨ་ཇེ་དང་འདིས་འགྲོ་གི་ཡོད་པ་དེ་ཡིན་ན་ད་རིང་ལྕམ་ཡེ་ལེན་ཕ་གིར་ཐད་རྗེས་ཡིན་ན་མར་ཏོག་ཙམ་ཞིག

འདི་བཤད་པའི་རྗེས་ལ་ཡིན་ན་ད་ད་རིང་ལྕམ་ཡེ་ལེན་གྱིས་ཕ་གིར་ཐད་རྗེས་ཡིན་ན། རྒྱ་ནག་དང་ཨ་མི་རི་ཀའི་བར་དེ་ཁ་ཕྲལ་བྱས་གཅིག་གཅིག་གི་འབྲེལ་བ་མེད་པ་བཟོ་ཡག་ད་དེ་ཡོང་ཐབས་ཡོད་མ་རེད་འདི་བྱས་པ་ཡིན་ན་འཛམ་གླིང་ཁྱོན་ཡོངས་ཀྱི་དཔལ་འབྱོར་ལ་ཡིན་ནའང་ཤུགས་རྐྱེན་ཞེ་དྲག་ཐེབས་ཀྱི་རེད། འདིའི་ཚབ་ཏུ་ཡང་ཁོ་རང་གིས་ཚིག་གསར་པ། ཨ་མི་རི་ཀའི་ངོས་ནས་བཤད་ན་དཔལ་འབྱོར་འདི་སྙན་སེང་འབྱོར་བ་ལྟར་ཨ་མི་རི་ཀའི་ནང་ལ་བཟོ་གྲྭ་ཚོ་མང་ཆེ་ཨ་མི་རི་ཀའི་ནང་བཙུགས་ཐུབ་ཀྱི་མ་རེད་འཛམ་གླིང་ག་ས་ག་ལ་བཙུགས་ཡག་བྱེད་ཀྱི་རེད་དེ་བཙུགས་ས་དེ་ཡིན་ན་ཕར་ཁ་བཀྲམ་བྱས་ཉེན་ཁ་ཆུང་རུ་གཏོང་ཡག་དེ་དེ་གལ་ཆེན་པོ་འདུག་ད་ཉེན་ཁ་ཆུང་རུ་གཏོང་ཟེར་དེ་དེ་སྔོན་ནས་བཤད་པ་དེ་ལས་ད་རིང་ཁོ་རང་གི་ཚིག་གསར་པ་དེ Diversity དེ་ཁ་བཀྲམ་ཡག་དེ་གལ་ཆེན་པོ་འདུག་ཅེས་བཤད་ད་ད་རི་ཀས་ཨ་མི་རི་ཀས་རྒྱ་ནག་ལ་དཔལ་འབྱོར་བཀག་སྡོམ་བཟོ་ཉན་མི་འདུག་ཨ་མི་རི་ཀའི་བཟོ་ཚོང་ལས་ཁང་མང་པོ་ཞིག་རྒྱ་ནག་ནས་ཐོན་རྗེས་འཛམ་གླིང་རྒྱལ་ཁབ་གཞན་པ་འགྲོ་གི་ཡོད་རེད་བ་འདི་ཚོ་འགྲོ་གི་ཡོད་པའི་རྒྱུ་མཚན་དེ་ཨན་ཚིག་བེད་སྤྱོད་གཏོང་སྟངས་ནི་གསར་པ་བཏང་བྱས་གང་དག་གོ། གཅིག་གིས་དྲོད་ཚད་དེ་མར་ཏོག་ཙམ་ཞིག་མར་བཅའ་བས་སུ་དེར་བྱས་བཞག་ཟེར་བྱས་བྱས་གོ་བཞག། དེ་ནས་གསུམ་པ་དེ་ག་རེད་ཟེར་ན། ལྕམ་ཡེ་ལེན་ཕ་གིར་ཐད་རྗེས་ཡིན་ན་རྒྱ་ནག་གཞུང་དང། གཅིག་བསྟུན་གལ་རེ་བྱས་སྐད་ཆ་འཇམ་པོ་བཤད། ཨན་རྒྱ་ནག་གཞུང་གིས་ད་རིང་ཕ་གིར་ལྕམ་ཡེ་ལེན་ཕེབས་པ་དེ་ལ་ཡང་གཅིག་དགའ་མདོག་ཁ་པོ་བྱེད་གོ་རོ་བྱེད་ཀྱི་འདུག་ཨང། སྤྱིར་བཏང་འདི་སྔོན་དུས་དང་མ་འདྲ་ཡིན་ན་ཚིག་དེ་ཚོ་ཏོག་ཙམ་ཞིག་འཇམ་དང་དྲིལ་བསྒྲགས་དེ་ཚོའི་ཐོག་ལ་ཡང་སྤྱིར་བཏང་བྱས་ན་ཡག་པོར་བྱས་བཞག། འདི་འདྲ་ག་ཚོད་བྱས་ནས་མ་བྱས་ནས། མཐའ་མ་དེ། དངོས་ཡོད་གནས་ཚུལ་ཐོག་ལ་ཡང། ཨ་མི་རི་ཀས་རྒྱ་ནག་ལ་འཛིན་པའི་སྲིད་ཇུས་འདིའི་སྐོར་ལ་ཡང་ཡིན་ན་ད་རིང་ལྕམ་ཡེ་ལེན་གྱིས་གསར་པ་འདི་ག་གེ་གསུང་ཡག་མི་འདུག། དེ་ག་ནང་བཞིན་ཡིན་ན་རྒྱ་ནག་གཞུང་གིས་ལྕམ་ཡེ་ལེན་ལ་ཡང་ད་ད་ནས་ང་ཚོ་འདི་འགྱུར་ལྡོག་གཏོང་གི་ཟེར་བ་ཞེས་བྱས་སྲིད་ཇུས་ཐོག་ལ་ཡང་གསར་པ་འདི་ག་གེ་མི་འདུག་ཞེས་བྱས་ད་ཁོ་ཚོས་ཕྱོགས་སྡོམ་གྱི་གཙོ་བོ་དེ་འདིར་བརྒྱབ་བཞག་འདི་ངས་ཚོད་དཔག་བྱས་ནས་ལས་འདི་ཕལ་ཆེར་ལྟ་ཚུལ་དེ་སྤྱིར་བཏང་བྱས་ན་ཁོ་ཚོ་མཚུངས་པོ་མེད་འགྲོ་བསམ་བསམ་རེ་བྱས་འདི་འདྲ་མཐོང་སོང། དེ་ནས་ཡིན་ན་ལྕམ་ཡེ་ལེན་ད་རིང་ཕ་གིར་ད་རྒྱ་ནག་ལ་ཕེབས་པའི་སྐབས་དེ་ད་གྲོས་མོལ་ཆུ་ཚོད་མང་པོ་གནང་པ་རེད་གཏམ་བཤད་ཐེངས་མང་པོ་གནང་སོང་དེ་ཚོ་གནང་ནས་ང་ལ་ཡང་དམིགས་བསལ་ང་རང་སྒེར་གྱིས་མཐོང་ཡག་ཅིག་ག་རེ་མཐོང་ཟེར་ན། ད་ཨ་མི་རི་ཀས་རྒྱ་ནག་ལ་ཡང་དཔལ་འབྱོར་བཀག་འདོམས་ལྷག་པར་དུ་ཚན་རིག་གི་མཐོ་ཚད་ཀྱི་ལག་རྩལ་དེ་ཚོ་ཡིན་ན་བཀག་འདོམས་བྱེད་ཡག་དང་དེ་འདྲས་མང་པོ་བྱེད་བཞིན་ཡོད་རེད་པ། འདི་བྱེད་བཞིན་ཡོད་པ་འདི་མཚམས་འཇོག་བྱེད་ཡག་དང་བྱེད་ཀྱི་མིན་ཅེས་མ་གསུངས་བྱས་ཡིན་ནའི་འདི་བྱེད་དགོས་ཡག་འདི་ལ་རྒྱུ་མཚན་ཅིག་ཡོད་རེད། ད་བྱེད་སྟངས་ག་འདྲ་བྱས་ཡོད་མེད་ཅིག་ཡོད་རེད་པ་དེ་ཡིན་ན་ད་རིང་ཁོ་རང་གིས་འགྲེལ་བཤད་གསར་པ་ཞིག་བསྐྱོན་བཞག་ཟེར་འདྲ་པོ་བྱུང། འགྲེལ་བཤད་གསར་པ་དེ་ག་རེ་བསྐྱོན་འདུག་ཟེར་ན་ཨ་མེ་རི་ཁ་དང་རྒྱ་ནག་བར་དུ་ལ་ལ་ཡ་དཔལ་འབྱོར་བཀག་འདོམས་དང་དེ་ཚོ་བྱས་དེ་ཚོ་ཡིན་ན་དམིགས་ཡུལ་དེ་རྒྱལ་ཁབ་གཅིག་གིས་གཅིག་ལ་ཡ་ཡིན་ན་དཔལ་འབྱོར་བཀག་འགོག་བྱས་བྱས་ཡིན་ན་རྒྱལ་ཁབ་དེ་ཡར་རྒྱས་མ་འགྲོ་ཡག་ཆེད་དུ་བཀག་འགོག་བྱེད་ཡག་དེ་འདྲས་ཅིག་ཡིན་ན་འགྲིག་གི་མ་རེད། བཀག་འདོམས་བྱེད་དགོས་ཡག་གི་རྒྱུ་མཚན་གཙོ་བོ་དེ་དམིགས་ཡུལ་གཙོ་བོ་དེ་ཡིན་ན་རྒྱལ་ཁབ་ཀྱི་བདེ་འཇགས་ཀྱི་ཆེད་དུ་ཡིན་དགོས་རེད། བྱས་ཙང་རྒྱལ་ཁབ་ཀྱི་བདེ་འཇགས་ཀྱི་ཆེད་དུ་ཡིན་དགོས་དུས་ཙམ་པ་ཨ་མི་རི་ཀས་རྒྱ་ནག་ལ་ཡ་བཀག་འགོག་བྱས་ཡོད་ནའི་རེད་རྒྱ་ནག་གིས་ཨ་མི་རི་ཀ་ལ་བཀག་འགོག་བྱས་ཡོད་ནའི་རེད་དེ་ཚོའི་བྱེད་སྟངས་དེ་ཡིན་ན་ཡིན་ཅི་མིན་ཅི་ཕྱི་གསལ་ནང་གསལ་བྱེད་དགོས་ཀྱི་འདུག་གཉིས་པ་དེ་ཡིན་ན་བཀག་འགོག་བྱས་པ་དེ་ཡིན་ན་དངོས་གནས་རང་རྒྱལ་ཁབ་ཀྱི་བདེ་སྲུང་དང་བདེ་འཇགས་ཀྱི་ཆེད་དུ་ཡིན་པས་དམིགས་ཡུལ་ད་ག་རང་ལ་ཡ་དམིགས་བྱས་གནད་དོན་ད་ག་རང་གི་ཐོག་ལ་ཡ་བཀག་འདོམས་བྱས་པ་མ་གཏོགས་ཁྱོན་ཡོངས་ནས་དཔལ་འབྱོར་གང་དག་ཅིག་འབྲེལ་བ་དེ་སྡུག་རུ་གཏང་ཡ་དེ་གཏང་རྒྱུ་མི་འདུག་ཅེས་བྱས་ད་ཁོ་རང་གིས་བྱེད་སྟངས་འདི་ལ་ཡང་འགྲེལ་བཤད་དང་བྱེད་སྟངས་ག་འདྲ་བྱེད་དགོས་ཀྱི་མེད་ཐོག་ལ་ཡང་ད་རིང་དེ་གསལ་པོ་ཞེ་པོ་ཞིག་གསུངས་སོང་དེ་ཡིན་ན་ངས་བྱས་ན་སྤྱིར་བཏང་བྱས་ན་གསར་པ་རེ་ཞིག་མཐོང་སྙན་རེ་བྱས་ཆོག་ལ་ད་དེ་འདྲའི་རེ་ཞིག་གལ་སྲིད་དངོས་གནས་འཇུག་མ་བྱས་པ་ཡིན་ན་ད་དེ་ཡིན་ན་རྒྱུན་རིང་པོ། ཨ་མེ་རི་ཁ་དང་རྒྱ་ནག་གི་འབྲེལ་བ་ལ་ཡང་ཕལ་ཆེར་ཤུགས་རྐྱེན་ཐེབས་མདོག་ཁ་པོ་རེད་བསམ་གྱི་འདུག་ད་ཡིན་ན་ལས་ཨ་མེ་རི་ཁ་དང་རྒྱ་ནག་བར་དུ་ལ་ལ་ཡང་རྒྱལ་ཁབ་གཉིས་ཆ་ལོག་གི་ད་ད་ལྟའི་གནས་སྟངས་འདིའི་འོག་ལ་ཡང་འབྲེལ་བ་དེ་ཕྲན་བུ་འགྱུར་ལྡོག་གཏང་ཡག་འདོད་པ་ཆེན་པོ་ཞེ་དྲག་ཡོད་རེད། ཨ་མི་རི་ཀའི་ངོས་ནས་བྱས་ན་ད་ལྟའི་གནས་སྟངས་འདི། སྡུག་རུ་སྡུག་རུ་མ་ཕྱིན་པ་ཡིན་ན་ད་ལྟའི་གནས་སྟངས་འདི་ཨ་མི་རི་ཀའི་ངོས་ནས་བྱས་ན་འདོད་པ་ཁེངས་ཀྱི་ཡོད་རེད་བསམ་གྱི་འདུག་རྒྱ་ནག་ལ་ཡང་བཀག་འགོག་བྱེད་ཡ་དེ་གས་བྱས་རྒྱ་ནག་གི་དཔལ་འབྱོར་དེ་ཞེ་པོ་ཞིག་ཡར་རྒྱས་འགྲོ་ཡ་དེ་ད་ཁག་པོ་ཆགས་ཚར་སོང་ང། དེ་འདྲ་བྱས། ད་ཡིན་ན་ལས་ཨ་མི་རི་ཀའི་སེམས་ཁྲལ་གཙོ་བོ་དེ་ག་རེ་རེད་ཟེར་ན། ད་ལྟའི་གནས་སྟངས་འདི་ག་རང་མ་སྡད་པ་བྱས་བྱས་འདི་ལས་སྡུག་རུ་སྡུག་རུ་སྡུག་རུ་སྡུག་རུ་ཕྱིན་བྱས་ཐ་མ་དེ་ཡིན་ན་གཅིག་ཐའེ་ཝན་གྱི་མཚོ་རྒྱུད་དང་དེ་འདི་ལ་ཡང་དམག་འཁྲུག་བྱུང་བ་ཡིན་ན་ད་དེ་འགྲིག་གི་མ་རེད་བསམ་པའི་དེ་འདྲ་ཅིག་གི་སེམས་ཁྲལ་ཆེན་པོ་བྱས་བྱས། འབྲེལ་བ་ཕྲན་བུ་ཡར་བཏང་ཡ་ཟིན་མི་འདུག་ལྕམ་ཡེ་ལེན་ཡིན་ནའི་རེད་ཕྱི་སྲིད་དྲུང་ཆེ་སྦི་ལིན་ཀེན་ཡིན་ནའི་རེད་ད་རྒྱ་ནག་ལ་ཕ་གིར་ཐད་ཡག་དེ་དམིགས་ཡུལ་གཙོ་བོ་དེ་འབྲེལ་བ་སྡུག་རུ་མ་འགྲོ་ཡག་གི་ཆེད་དུ་རེད་བསམ་བསམ་རེད་བྱེད་འདུག་ད་རྒྱ་ནག་གི་དེ་ཡིན་ན་ཏིག་ཏིག་ཞིག་འགྲིག་གི་མ་རེད་བསམ་གི་འདུག་རྒྱ་ནག་ཡིན་ན་ད་ལྟའི་ད་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་སྦྱོར་བ་འདི་ལ་ཡང་འདོད་པ་ཁེངས་ཀྱི་ཡོད་མ་རེད་ད་ཁོ་ཚོའི་ཁེ་ཕན་དེ་ག་ཁྱོན་འགྲུབ་གི་ཡོད་མ་རེད་བྱེད་སྟངས་འདི་ལ་ཡང་ཡར་རྒྱས་གཏང་དགོས་བསམ་བསམ་གི་བསམ་བློ་ཤུགས་ཆེན་པོ་ཡོད་བསམ་འདུག་བྱེད་སྟངས་དེ་འདྲའི་ཐོག་ལ་ཡང་མཁས་པ་ཚོ་ལ་ཡང་སྐད་ཆ་དྲིས་དུས་དཔེར་ན་ཆ་བཞག་ན་གལ་སྲིད་ནིའུ་ཡོག་ཊེམས་ཀྱི་གསར་ཤོག་འདིའི་ཐོག་ལ་ཡང་སུའུ་ཟན་ཤོག་ཟེར་ཉན་ད་ཁོ་རང་དེ་སྔོན་ལ་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གི་དྲུང་ཆེའི་ལས་རོགས་གནང་མྱོང་བ་རེད། རྒྱ་ནག་སྐོར་ལ་ཡང་དེབ་མང་པོ་བྲིས་པ་རེད་བྱས་ཙང་ཁོ་རང་གིས་གསུངས་ཤག་ད་རེས་ཁ་སང་ཡིན་ན་རྒྱ་ནག་དང་ཨ་མི་རི་ཀ་གཉིས་ཆ་ལོག་གིས་འབྲེལ་བ་ཆེན་པོ་མདུན་དུ་བཏང་ཡག་དང་ཡར་བཏང་ཡག་འདོད་པ་ཡོད་རེད་ད་ཡིན་ན་ལས་དམིགས་ཡུལ་དེ་དཔེ་ལོགས་ཀ་རེད། ཨ་མི་རི་ཀའི་ཐོག་ནས་བཤད་པ་ཡིན་ན་དེར་ཕྱིན་བྱས་ཡིན་ན་ཕན་ཚུན་ངས་ད་ལྟ་ཞུས་པ་ནང་བཞིན་བྱས་ཡིན་ན་དམག་འཁྲུག་འདི་མ་ཡོང་ཡག་ཆེད་དུ་རེད་ད་རྒྱ་ནག་ངོས་ནས་བཤད་པ་ཡིན་ན་ད་ལྟ་ཡིན་ན་རྒྱ་ནག་ལ་ཡང་དཔལ་འབྱོར་དཀའ་ངལ་མང་པོ་ཞེ་པོ་འཕྲད་བྱས་བསྡད་ཡོད་རེད་ཨ་མི་རི་ཀ་དང་འབྲེལ་བ་ཏོག་ཙམ་ཡག་རུ་མ་ཕྱིན་པ་ཡིན་ན་རྒྱ་ནག་གི་དཔལ་འབྱོར་གྱི་དཀའ་ངལ་དེ་ནས་མར་ཐར་ཐུབ་ཡག་ཞེ་དྲགས་ཁག་པོ་རེད་བྱས་ཙང་འབྲེལ་བ་དེ་ཚོ་བརྒྱུད་བྱས་ཡིན་ན་དཔལ་འབྱོར་ཐོག་ལ་ཡང་ཐག་ག་འདྲ་ཁེ་བཟང་བཟོ་རེ་གཅིག་གི་སྟེ་དེ་བྱུང་ན་བསམ་པའི་གཙོ་བོ་དམིགས་ཡུལ་དེ་འདྲ་ཅིག་བཅངས་བྱས་ཡིན་ན་བྱེད་ཀྱི་ཡོད་པ་རེད་ཞེས་གསུངས་སོང་ཨ་དེ་ག་འདི་ལྟར་དེ་རིང་དེ་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་ཞུ་གི་ཡོད་པ་སོང་ཙང་ངས་དེ་དང་འབྲེལ་བ་རེ་བྱས་གསར་འགྱུར་གཞན་པ་གཅིག་ག་རེ་མཐོང་སོང་ཟེར་ན་ཁ་སང་གཟའ་ཉི་མའི་ཉིན་འགའ་དེ་སི་ཨེན་ཨེན་ཟེར་ཉན་དེ་ཨ་མི་རི་ཀའི་བརྙན་འཕྲིན་ཁང་འདིའི་ཁོང་ཚོའི་དམིགས་བསལ་གྱི་ལས་རིམ་ཧྥ་རིད་ཛ་ཀ་རི་ཡ་ཟེར་ཉན་དེ་ད་ཁོ་རང་རྒྱ་གར་གྱི་རེད་དེ་ལས་ཨ་མི་རི་ཀའི་ནང་ལ་རྒྱལ་སྤྱིའི་གནད་དོན་ཐོག་ལ་ཡང་ཞེ་དྲགས་མཁས་པ་ཅིག་རེད་ཁོ་རང་གི་ལས་རིམ་ཅིག་ཡོད་རེད། ལས་རིམ་འདིའི་ནང་ལ་ཡིན་ན་སྲིད་འཛིན་བྷའི་ཏིན་ལ་ཡང་བཅར་འདྲི་ཞུས་སོང། སྲིད་འཛིན་བྷའི་ཏིན་གྱིས་ཡིན་ན་རྒྱ་ནག་དང་ཨ་མི་རི་ཀའི་སྐོར་ལ་ཡང་གནད་དོན་མང་པོ་ཞེ་པོ་གསུངས་སོང། ད་དེ་ཚོ་ཡིན་ན་དངོས་གནས་ངས་བྱས་ན་ཞེ་དྲགས་གལ་ཆེན་པོ་འདུག་བསམ་གྱི་འདུག་ངས་དེ་རིང་འདི་འདྲའི་འགྲེལ་བཤད་མང་པོ་བརྒྱབ་ཐུབ་ས་མ་རེད། སྲིད་འཛིན་བྷའི་ཏིན་གཙོ་བོ་དེ་ག་རེ་གསུང་གི་འདུག་ཟེར་ན། ཞིས་ཅིན་ཕིང་ངས་ཞེ་པོ་རྒྱུས་ཡོད། འཛམ་བུ་གླིང་གི་ཕལ་ཆེར་འགོ་ཁྲིད་སུ་ལས་ང་ཞིས་ཅིན་ཕིང་མང་མཐོང་མྱོང་རེད་མང་ཞིབ་མྱོང་རེད་ག་རེ་ཟེར་ན་ཁོ་རང་དེ་སྔོན་ལ་ཡང་སྲིད་འཛིན་གཞོན་པ་བྱེད་དུས་ཞིས་ཅིན་ཕིང་མཉམ་དུ་རྒྱ་ནག་ལ་ཡང་ཉིན་མ་མང་པོ་འཚམས་འདྲི་མཉམ་དུ་གནང་ཁོ་རང་གཉིས་གཅིག་པོ་བཀའ་མོལ་ཞེ་དྲགས་གནང་ཡོད་ས་རེད་བྱས་ཙང་སྲིད་འཛིན་བྷའི་ཏིན་གྱིས་ཞིས་ཅིན་ཕིང་ལ་ཡར་གསུངས་མྱོང་གསལ་པོ་བྱས་བྱས་ཡིན་ན། རྒྱ་ནག་གི་འགོ་ཁྲིད་དངོས་གནས་ཡག་པོ་བྱེད་དགོས་བྱུང་ན། ཐའེ་ཝན་ནས་བྱས་བོད་གསར་གཏོད་ཁང་གི་མི་དེ་གའི་ཚང་མ་ལོག་གིས་དགའ་སའི་འགོ་ཁྲིད་ཞིག་དང་གཞུང་འཛིན་སྐྱོང་བྱེད་ཉན་ཅིག་དགོས་ཀྱི་རེད་ཅེས་ཁོ་རང་གསུངས་པའི་གནས་ཚུལ་མང་པོ་གསུངས་ཟིན་འདི་ནས་ངས་མདོར་བསྡུས་ཞུས་པ་ཡིན་ན། ད་རེས་ཁ་སང་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་དེ་སྡུག་རུ་ཞེ་པོ་འགྲོ་ཡག་དེ་རྒྱ་ནག་གི་ཕྱི་རྒྱལ་ལ་འཛིན་པའི་སྲིད་ཇུས་དེ་ཚོ་གཅིག་པོ་མ་ཡིན་པར་རྒྱ་ནག་རྒྱལ་ནང་གི་སྲིད་ཇུས་ལས་ད་ད་རེས་ཁ་སང་སྡུག་རུ་ཞེ་པོ་འགྲོ་གི་ཡོད་རེད་པ་འདི་ཚོ་ཡིན་ན་ད་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་ཡར་རྒྱས་མ་ཡོང་ཡག། འདིའི་རྒྱུ་མཚན་གཙོ་བོ་གཅིག་ཡིན་པ་དང་གལ་སྲིད་ཨ་མི་རི་ཀ་དང་རྒྱ་ནག་འབྲེལ་བ་དེ་ཚོ་ཡར་འགྲོ་དགོས་ཀྱི་ཡོད་པ་ཡིན་ན། ཨ་རྒྱ་ནག་གཞུང་གིས་ད་རྒྱ་ནག་རྒྱལ་ནང་གི་སྲིད་བྱུས་འདི་ལ་ཡར་འགྱུར་ལྡོག་དང་ཡར་རྒྱས་གཏང་དགོས་ཀྱི་ཡོད་པ་དེ་གལ་ཆེན་པོ་ཡིན་པས། གང་ལྟར་འདི་འདྲའི་བཀའ་མོལ་བྱས་བྱས་ཡིན་ན་དངོས་གནས་སྲིད་འཛིན་བྷའི་ཏིན་ཁོ་རང་གིས་ཁ་སང་གྲ་སྒྲིག་པོ་ཞེ་པོ་གསུང་གི་མི་འདུག་དེ་ལས་ཡིན་ན་ལས་སེམས་ནང་ལོགས་ལ་ག་འདྲ་ཡོད་མེད་དེ་གལ་ཏེ་ཕལ་ཆེར་ཞེ་པོ་ཞིག་ངས་དེ་སྔོན་ལ་ཡང་ནི་ཅིག་མཐོང་མ་མྱོང་བ་ཅིག་མང་པོ་ཅིག་གསུངས་པ་བྱས་བྱས་ཨ་མཐའ་མ་དེ་ཡིན་ན་ད་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་གནས་སྟངས་དེ་ག་འདྲ་ཞིག་སླེབས་ཡོད་རེད་ཟེར་ན་དཔེར་ན་ཆ་བཞག་ན་ཁ་སང། ལྕམ་ཡེ་ལིན་རྒྱ་ནག་ནས་ཁ་མ་བྲལ་གོང་དེ་ཁོ་རང་གིས་གཏམ་བཤད་ཞིག་གནང་ཤག་གཏམ་བཤད་དེ་ནང་གསུང་ཡག་ཆེ་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་དེ་ཞེ་དྲགས་ཀྱི་དཀའ་ངལ་ཆེན་པོ་དང་གདོང་ལེན་བྱེད་དགོས་ཡག་གི་ཉེན་ཁ་མང་པོ་ཞེ་པོ་ཡོད་ཉན་གྱི་འབྲེལ་བ་ཅིག་ཡིན་རྒྱུ་རེད། ད་ཡིན་ནའི་ལས་ང་ཚོས་འབྲེལ་བ་དེ་ནང་འབད་བརྩོན་བྱེད་དགོས་ཡག་དེ་ག་རེ་རེད་ཟེར་ན། མཐའ་མ་རྒྱལ་ཁབ་དེ་གཉིས་གཉིས་ཀྱི་འབྲེལ་བ་ག་འདྲ་ཅིག་ཆགས་ཀྱི་ཡོད་མེད་ཟེར་དེ་ཡིན་ན་ད་ལྟ་སུ་གང་ཅིག་གིས་ཡིན་ན་གཏན་འཁེལ་ཚར་ཉན་དེ་འདྲ་ཅིག་མ་རེད། ད་ག་འདྲ་ཁོ་རང་གོ་དོན་རེ་བྱས་པ་ཡིན་ན་ད་རེ་གལ་སྲིད་མི་མང་པོ་གཅིག་གིས་ཡིན་ན་མཐའ་མ་དེ་ཨ་མི་རི་ཀ་དང་རྒྱ་ནག་དེས་དགྲ་ཁ་གཏད་བཅག་བྱས་ཡིན་ན་ཕལ་ཆེར་དམག་འཁྲུག་ཡོང་སྲིད་པར་བྱེད་ཟེར་གྱི་ཡོད་རེད་བ་ད་ཁོ་རང་གིས་འདི་ལ་མོས་མཐུན་མ་བྱས་བྱས་བྱས་ཡིན་ན་མཐའ་མ་དེ་ག་འདྲ་ཆགས་ཀྱི་ཡོད་མེད་དེ་ད་ལྟའི་ད་རྒྱལ་ཁབ་དེ་གཉིས་གཉིས་ཅག་གི་དཔོན་རིགས་དང་མི་མང་ཚོས་འབད་བརྩོན་ག་རེ་བྱས་མེད་ཅིག་རེད་ཟེར་ཡ་ཅིག་ཁོ་རང་གིས་གཙོ་བོ